དེ་ཕྱིར་དེ་དག་ལས་འདས་ཀྱང་གོང་མས་འདག་གོ་ཞེས་སྨྲ་ཞིང་བག་ཡངས་སུ་འཇུག་པ་ནི། སྡོམ་པ་གཉིས་དང་ལྡན་ན་འདིར་ནི་འོག་ནས་སྟོན་པའི་བསྟན་པ་ལ་དེ་བྱའོ་བར་བྱའོ་སྟོན་པའི་བསྟན་པ་ལ་ངན་རྟོག་གི་བཙོག་ཆུས་སློད་པ་བས་སོ། ངོ། དེ་ཡི་མུ་ད་དཔྱད་པ་གསུམ་གྱི་གཙོ་བོ་དཔྱད་པ་དཔྱད་ཀྱང་གསུམ་པོ་དེ་རིགས་དེ་ཚོལ་གསུམ་གྱི་རིགས་མ་གཏོགས་གཞན་གང་པོ་བྱང་ཆུབ་སེམས་དཔའི་ཧྲུལ་འགོ་པའི་གསུང་གི་གཞི་མཐུན་དགོས་པ་ཡིན་པའོ། ད་དེ། དེ་མ་བསྲུངས་ན། སྐྱོན་གང་ཡོད་པ་ནི་སྡོམ་པ་གོང་མ་གཉིས་དང་ལྡན་ན་བྱང་སེམས་ཀྱི་བཅས་པ་དང་འགལ་བའི་ཉེས་པ་ལྷག་པོ་ཞིག་འབྱུང་བ་འདིར་བསྟན་ལ། སྔགས་ཀྱི་སྡོམ་པ་དང་འགལ་བའི་སྦོམ་པོ་བརྒྱད་པ་སྡོམ་པ་གཉིས་ཀྱི་བཅས་པ་ལས་དགོས་པ་མེད་པར་འདའ་བ་ན་ཁ་ན་མ་ཐོ་སྦོམ་པོར་འགྱུར་ཞེས་གསུངས་ན། སྡོམ་པ་གཉིས་གང་ཡང་མི་སྲུང་བའི་སྡོམ་པ་གཉིས་པོ་དེ་གང་ཡང་མི་སྲུང་བའི་ཐེག་ཆེན་པར་ཁས་འཆེ་བ་རྣམས་ནི་རྣམས་ལ་ནི་དེ་འདྲ་བའི་གཞི་ཙམ་ཡང་ག་ལ་ཡོད། དེའི་ཕྱིར་དེ་དག་ནི་སྟོན་པའི་བསྟན་པ་ངན་རྟོག་གི་བཙོག་ཆུས་སློད་པ་ཡིན་པས་བདག་ལེགས་སུ་དུག་ལྟར་སྤང་བར་བྱའོ། ས་འགྲེལ་པ་རྙིང་མར་ཡང་ས་འགྲེལ་པ་རྙིང་མ་ལས་དགེ་སློང་གང་ཉེ་དུར་མི་འོང་བའི་ཁྱིམ་བདག་གམ་ཁྱིམ་བདག་གི་ཆུང་མའི་དྲུང་དུ་སོང་སྟེ་གོས་སློང་ན་སྤང་བའི་ལྟུང་བའོ་ཞེས་བྱ་བ་ལ་སོགས་པའི་བསླབ་པའི་གཞི་རྣམས་སྡོམ་པ་གཉིས་ལ་གནས་པའི་གཞན་གྱི་དོན་བཏང་སྟེ། སྡོམ་པ་གཉིས་ལ་གནས་པའི་གཞན་གྱི་དོན་བཏང་སྟེ་རང་གི་དོན་ལྷུར་ལེན་པ་ཡིན་པར་རིག་པར་བྱའོ་ཞེས་གསུངས་པས། གནང་བ་དེ་རྣམས་ཀྱང་གཞན་གྱི་དོན་མིན་པར་གཞན་དོན་མིན་པ་རང་གི་ཆེད་དུ་དེ་ནི་དེ་བྱས་ན། ཡི་གེ། གོས་སློང་ལ་སོགས་པ་བོ་ད་དེ་འདྲ་བྱས་པ་ཡིན་ན། གཞན་དོན་མིན་པར་ས། རང་གི་དོན་ལྷུར་ལེན་པའི་དབང་དུ་བྱས་ན་ནི་འདུལ་བ་ནས་བཤད་པའི་ཉེས་པ་ཇི་ལྟ་བ་བཞིན་དུ་འབྱུང། སོ་སོར་བྱང་བ་ཡིན་པས། དེ་ལྟར་ཉེས་བྱས་གོང་དུ་གསལ་བ་བ་ཅན་ཉེས་བྱས་གསུམ་པོ་དེ་མེད་ན་སངས་ཀྱི་ཐ་ཡིན་ནས་ཀྱང་ནི་ལྟ་རྒྱུ་དེ་ལྟར་ཉེས་བྱས་གསུམ་པོ་དེ་རིམ་པ་ལྟར་དང་པོ་ཡོད་པ་སྡོམ་པའི་ཚུལ་ཁྲིམས་ཀྱི་ཉེས་པ་དང། གཉིས་པ་དེ་དགེ་བ་ཆོས་སྡུད། གསུམ་པ་སེམས་ཅན་དོན་བྱེད་པའི་ཚུལ་ཁྲིམས་ལས་ཉམས་པར་འགྲེལ་པ་བར་མ་འགྲེལ་པ་གསར་མས་བཤད་དོ། བ་ཅན་དེ་རང་ལ་བཞག་ན་འགྲིག་གི་བ་མ་ལ་སོགས་ད་གཉིས་པ་ནི་སྙིང་བརྩེར་བཅས་ན་མི་དགེ་མེད་ཞེས་པ་སྟེ་འདིར་གཞུང་དང་སྡོམ་པ་ཉི་ཤུ་པའི་འགྲེལ་པ་རྙིང་མ་དང་ཚུལ་ཁྲིམས་ལེའུའི་འགྲེལ་པ་གཉིས་ཀ་ལས་སྲོག་གཅོད་སོགས་སྙིང་བརྩེར་བཅས་ན་མི་དགེ་མེད་སོ་ད་ནི་ད་སྙིང་བརྩེར་བཅས་ན་མི་དགེ་མེད་ཟེར་མཁན་ནི་དེ་ཡིན་པས་བྱང་ཆུབ་སེམས་དཔའ་ལ་ཡང་དེ་གནང་ངོ་དགོད་པས། ལུས་ངག་གི་བདུན་གནང་ངོ། སྙིང་བརྩེར་བཅས་ན་ཉེས་པ་མེད། རྙིང་མ་དང་ཚུལ་ཁྲིམས་ལེའུའི་འགྲེལ་པ་གཉིས་ཀ་ན་སྲོག་གཅོད་སོགས་ལུས་ངག་གི་བདུན་གནང་བའི་སྐབས་ཡོད་པར་སྟོན་པ་མ་གཏོགས་པ་གཞན་དོན་དུ་དེ་དག་ལ་མ་ཞུགས་ན་ཉེས་བྱས་སུ་གསུངས་པ་མེད་ལ། གནང་བའི་སྐབས་ཡོད་པར་སྟོན་པ་མ་གཏོགས་གཞན་དོན་དུ་དེ་དག་ལ་མ་ཞུགས་ན་ཉེས་བྱས་སུ་གསུངས་པ། གཞན་དོན་དུ་གཞན་དོན་དུ་དེ་དག་ལ་མ་ཞུགས་ན་གཞན་དོན་དུ་དེ་དག་ལ། ཞུགས་པ་ཡིན་གསལ་པོ་བྱུང་སོང། མ་ཞུགས་ན་ཉེས་བྱས་སུ་གསུངས་པ་མེད་ལ། འགྲེལ་པ་གསར་མ་ལས་ཉེས་བྱས་ཞེ་དྲུག་ཏུ་བཤད་པ་ལྟར་ན་འདི་ཡང་ཉེས་བྱས་གཅིག་གཅིག་ལ་བགྲང་དགོས་ཤིང་ཡང་འགྲེལ་པ་དེ་ལས་འཕར་རོ། འགྲེལ་པ་དེ་ལས་འཕར་རོ་དེའི་ཕྱིར་བློ་མི་བྱེད་ད་ཅིའི་མིག་ཟག་ཡེག་པ། སྙག་ཡེར་གསུམ་ཟ་འོ་རེ།

ཁྱད་པར་ཡོད་པར་སྟོན་པ་ཡིན་པར་འཆད་པ་ལྟར་བཤད་དོ། དེ་རང་བྱས་སོ་སྙམ་ཡོད་ན། བྱང་སེམས་ལ་རང་བཞིན་གྱི་བཅས་པ་དང་གཅིག་ཁ་ན་མ་ཐོ་སྟོན་པས་ཉན་ཐོས་རྣམས་ཀྱི་དོན་དུ་སྟོན་པས་མི་སྙམ་པར་འདི་ག་རུ་བ་ཅིར་གསུངས་སོ། ཅད་ཀྱང་ནི།

སོ་ཐར་ལ་རང་བཞིན་གྱི་ཁ་ན་མ་ཐོར་བཅས་པ་བསྟན་པ་ལ། བྱང་སེམས་ལ་ཐབས་ལ་མཁས་པས་སྤྱད་ན་ཉེས་པ་ཡང་མེད་ལ་བསོད་ནམས་མང་པོ་འཕེལ་བ་ཡོད་དོ་ཟེར་བ་ནི་ནི་བོ། བྱང་སེམས་ལ་སོ་ཐར་གྱི་དེ་ལ་རང་བཞིན་གྱི་བཅས་པ་ཡོད་པ། རང་བཞིན་གྱི་བཅས་པ་ལུས་ངག་བདུན་པོ་དེ་བས། ལུས་ངག་བདུན་སོ་ཐར་ལ་རང་བཞིན་གྱི་ཁ་ན་མ་ཐོར་བཅས་པ་བསྟན་པ་ལ། བྱང་སེམས་ཀྱིས་ཐབས་ལ་མཁས་པས་སྤྱད་ན་ཉེས་པ་མེད་ལ་བསོད་ནམས་མང་པོ་འཕེལ་བ་ཡོད་དོ། སོགས་ནི་བྱས་སོ། འགྲིགས་སོང། ལགས་འགྲིགས་སོང། ད་དེ་འོ་ན་བསོད་ནམས་མང་པོ་དག་སྤྱད་ཀྱང། རང་བཞིན་གྱི་ཁ་ན་མ་ཐོ་གསུམ་པོ། བྱང་སེམས་ལ་གནང་བའི་སྐབས་ཡོད། བྱང་སེམས་ལ་གནང་བའི་སྐབས་ཡོད་དོ་དེ་སྐབས་སྒོ་གང་བར་ཟེར་ན་དེ་ཡང་གང་ཞེ་ན། སྲོག་གཅོད་སོགས་ལུས་ངག་བདུན། དེ་ལ་བརྟེན་ནས་གཞུང་ལས་ལོག་གཡེམ་ལ་བྱང་སེམས་རབ་ཏུ་བྱུང་བ། ཉན་ཐོས་ཀྱི་བསྟན་པ་ས་མི་འཇིག་པར་རྗེས་སུ་སྲུང་བས་ནི་མི་འཇིག་པར་རྗེས་སུ་སྲུང་བས་ནི་མི་ཚངས་པར་སྤྱོད་པ་བསྟེན་པ་རྣམ་པ་ཐམས་ཅད་དུ་མི་བྱའོ་ཞེས་རབ་བྱུང་ལ་བཀག་ཅིང་བྱང་སེམས་རབ་བྱུང་ལ་བཀག་ཅིང་བྱང་སེམས་ཁྱིམ་པ་རྟེན་དུ་བཞག་ལ་མ་བྱིན་པ་ལེན་པ་སོགས་གཞན་དྲུག་ལ་བྱང་སེམས། སྤྱི་རྟེན་དུ་བྱང་སེམས། བྱང་སེམས་ཀྱི་རྟེན་ཡིན་པ་སྤྱི། སྤྱིར་གསུངས་སོ། ཟེར། འོ་ན་སྲོག་གཅོད་སོགས་ཀྱི་ཕམ་པ་བྱུང་བའི་གཞི་ལ་འཇུག་པའི་བྱང་སེམས་རབ་བྱུང་ངམ་ཁྱིམ་པ་ཡིན། དང་པོ་ལྟར་ན་ལོག་གཡེམ་ལ་མི་རུང་ལ། མི་གསོད་སོགས་ལ་རུང་བའི་ཁྱད་པར་མེད་དེ། དེ་གཉིས་ཀ་ཕམ་པར་འགྱུར་མི་འགྱུར་མཚུངས་པས་གཉིས་པ་ལྟར་ན་འོག་ནས། ལོག་གཡེམ་ལ་ཁྱད་པར་ཕྱེ་ནས་གཞན་ལ་མ་མཛད་པ་དང་འགལ་ལོ། རྩོད་པ་ཅན་དང་གཞན་ཡང་བསླབ་བཏུས་སུ་ཅི་སྟེ། དེ་ལས་སེམས་ཅན་གྱི་དོན་དུ་འགྱུར་བ་ལྷག་པར་མཐོང་ན་བསླབ་པ་འབུལ་ལོ། བསྐལ་པ་མང་པོར་གོམས་པས་ས་དང། མི་ཚངས་སྤྱོད་ད་ལྟ་དེ་འདྲ་གསུངས་ཡོད་བསླབ་བཏུས་ལ་ཡིན་ན་ཅི་སྟེ་དེ་ལས་སེམས་ཅན་གྱི་དོན་དོན་དུ་འགྱུར་བ་ལྷག་པར་མཐོང་ན། སེམས་ཅན་གྱི་དོན་དུ་འགྱུར་བ་ལྷག་པར་མཐོང་ན་བསླབ་པ་འབུལ། དབུལ་ལོ། བསྐལ་པ་མང་པོར་གོམས་པའི་བདག་ཉིད་དུ་གྱུར་པའི་སྙིང་རྗེ་ཆེན་པོ་དང་ཐབས་ལ་མཁས་པ་སོགས་ཡོངས་སུ་རྫོགས་པའི་དགེ་བའི་རྩ་བ་ཅན་གྱི་བྱང་ཆུབ་སེམས་དཔའ་ལ་འདོད་ཆགས་ཀྱིས་བར་ཆོད་བྱེད་པར་འགྱུར་རམ་ཅི། འདི་འདི་ནི་མི་རིགས་དོ། ཐབས་ལ་མཁས་པའི་མདོ་ལས། ཐབས་ལ་མཁས་པའི་མདོ་ལས་ཀྱང་བསྟན་ཏེ། ཐབས་ལ་མཁས་པའི་མདོ་ལས་ཀྱང་བསྟན་ཏེ་ཨ་འདི་ནི་ཡིན་པས། སྙིང་རྗེ་ཆེན་པོ་དང་ཐབས་ལ་མཁས་པ་བསྐལ་པ་མང་པོར་གོམས་པའི་དེ་ནས་བྱང་ཆུབ་སེམས་དཔའི་བསླབ་པ་བསྲུངས་ནས་རབ་བྱུང་གི་བསླབ་པ་ལ་སོགས་པ་བྱང་ཆུབ་ཀྱི་བསླབ་པ་ཧྲུང་ནི། ཐབས་ལ་མཁས་པའི་མདོ་ལས། བྲམ་ཟེ་ཁྱེའུ་སྐར་མ། བྲམ་ཟེ་ཁྱེའུ་སྐར་མ་ལོ་བཞི་ཁྲི་ཉིས་སྟོང་གི་བར་དུ་ཚངས་པར་སྤྱད་པའི་དབང་དུ་བྱས་ནས། དེས་གོམ་པ་བདུན་པ་ལ་གནས་ཏེ། གནས་ཏེ་གོམ་པ་བདུན་པ་ལ་གནས་ཏེ་སྙིང་རྗེ་སྐྱེས་ནས། བདག་གི་བརྟུལ་ཞུགས་འདི་བཤིག་སྟེ་སེམས་ཅན་དམྱལ་བར་སོང་བར་གྱུར་ཀྱང། སེམས་ཅན་དམྱལ་བའི་གདུང་བ་དེ་མྱོང་བར་བཟོད་ཀྱིས་བུད་མེད་འདི་ཤིར་འོང་གིས། བདེ་བར་གྱུར་ཅིག་ཅེས་རིགས་ཀྱི་བུ། བྲམ་ཟེའི་ཁྱེའུ་ཁྱེའུ་སྐར་མ་དེས་སླར་ལོག་སྟེ། བུད་མེད་དེ་ལ་ལག་པ་གཡས་པས་བཟུང་ནས་སྲུ་མོ་ཁྱོད་ཅི་འདོད་པ། བྱ། ལོངས། ཞེས་དེ་སྐད་སྨྲས་སོ་ཞེས་བཤད་པ་དང་འགལ་ལོ་ཞེ་ན། སྐྱོན་མེད་དེ། ཟེར་ད་སྐྱོན་མེད་དེ། མ་བྱིན་ལེན་གྱི་ཕམ་པ་བསྐྱེད་པ་ལ་རང་དོན་དུ་བླངས་པ་ཡན་ལག་དགོས་ལ། བྱང་སེམས་ལ་དེ་གནང་བའི་སྐབས་སུ་གཞན་ཁོ་ནའི་དོན་དུ་ལེན་པས། མ་བྱིན་ལེན་གྱི་ཕམ་པ་གནང་བ་གཞན་ཁོ་ནའི་གཞན་ཁོ་ནའི་དོན་དུ་གཞན་ཁོ་ནའི་དོན་དུ་ལེན་པས་མ་བྱིན་ལེན་གྱི་ཕམ་པ་གནང་བ་མེད་དོ། ཟེར་ད་ནི་ལ་ཞེས་པ་དང་འགལ་ལོ་ཞེ་ན་སྐྱོན་མེད་དེ་མ་བྱིན་ལེན་གྱི་ཕམ་པ་བསྐྱེད་པ་ལ་མ་བྱིན་ལེན་གྱི་ཕམ་པ་བསྐྱེད་པ་ལ་རང་དོན་དུ་བླངས་པ་ཡན་ལག་ཏུ་དགོས། བྱང་སེམས་ལ། དེ་གནང་བའི་སྐབས་བྱང་སེམས་ལ། དེ་གནང་བའི་སྐབས་སུ་གཞན་ཁོ་ནའི་དོན་དུ་ལེན་པས་བྱང་སེམས་ལ་དེ་གནང་བ་དེ། གཞན་ཁོ་ནའི་ཕྱིར་དུ་ལེན་པས་མ་བྱིན་ལེན་གྱི་ཕམ་པ་གནང་བའི་སྐབས་མེད་ཟེར་མ་བྱིན་ལེན་གྱི་ཕམ་པ་གནང་བའི་སྐབས་མེད་གསུངས། མ་བྱིན་ལེན་གྱི་ཕམ་པ་ཟེར་མཁན་དེ་དེ་སྲིད་ཀྱི་བས། རང་དོན་གྱི་ཡན་ལག་ཏུ་རང་དོན་དུ་དགོས། བྱང་ཆུབ་སེམས་དཔས་མ་བྱིན་པ་ལེན་པའི་ཚེ་གཞན་དོན་དུ་བླང་བ་དེ་ལ་མ་བྱིན་ལེན་གྱི་ཕམ་པར་འགྲོ་གི་མེད་པས། དབྱེ་བ་དེ་གསུམ་གྱི་འོག་མ་ན་སེམས་དཔའ་མ་བྱིན་ལེན་གྱི་ཕམ་པ་གནང་བ་མེད་དེའི་ཕྱིར་སྲོག་གཅོད་དང་བརྫུན་གྱི་ཕམ་པ་འབྱུང་བའི་གཞི་ལ་འཇུག་ན་ནི། རབ་བྱུང་གིས་བྱར་མི་རུང་བ་མི་ཚངས་སྤྱོད་དང་འདྲའོ། འདོད་ཆུང་ཞིག་མི་ཚངས་སྤྱོད་དང་འདྲའོ། འོ་ན་མི་ཚངས་སྤྱོད་ཁོ་ན་ལས་ཁྱིམ་པ་དང་རབ་བྱུང་གི་ཁྱད་པར་འབྱེད་པ་ཅི་ཡིན་ཞེ་ན་སྐྱོན་མེད་དེ། སྲོག་གཅོད་དང་མ་བྱིན་ལེན་དང་བརྫུན་ལ། བརྫུན་ལ་ལས་ལམ་བྱུང་ཡང་ཕམ་པར་མ་ངེས་ལ། ཕམ་པར་མ་ངེས་ལ། བཅས་པའི་རྟེན་ཅན་ལ། མི་ཚངས་སྤྱོད་ཀྱི་ལས་ལམ། བྱུང་ན་རྩ་ལྟུང་དུ་འགྲོ་བར་ངེས་པས་དེ་ལ་དགོངས་ནས་ཁྱད་པར་མཛད་དོ། སྲོག་གཅོད་དང་མ་བྱིན་ལེན་བྱས་བརྫུན་ལ་ལས་ལམ་བྱུང་ཡང་ཕམ་པར་འགྱུར་བ་མ་ངེས། བཅས་པའི་རྟེན་ཅན་ལ་མི་ཚངས་སྤྱོད་ཀྱི་ལས་ལམ་བྱུང་ན་རྩ་ལྟུང་དུ་འགྲོ་བར་ངེས་པས་དེ་ལ་དགོངས་ནས་དེ་ཉིད་ཀྱིས་ཁྱད་པར་ཕྱེ་བ་ཡིན་གསུང་གི་བཟོད་པ་བྱུང་སོང་ཁྱད་པར་མཛད་དོ། བསླབ་བཏུས་དང་ཡང་མི་འགལ་ཏེ། སྤྱིར་ཚངས་སྤྱོད་སྤྱིར་ཚངས་སྤྱོད་ཉིད།